ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྨོན་ལམ་བརྒྱག་རྒྱུ་གལ་ཆེན་པོ་ཡིན་ཡང་གཙོ་བོ་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་པར་བཀའ་གནང་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་ཞི་བདེ་དང་ཡང་སྒོས་སུ་སངས་རྒྱས་བསྟན་པ་རྒྱས་པ་དང་བསྟན་འགྲོ་སྤྱིའི་བདེ་དོན་ཆེད་དུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་བརྒྱད་པ་དེ་དབུ་འཛུགས་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་གློ་སྒྲིག་འཛུགས་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་ལོ་འཁོར་དུས་དྲན་སྐབས་མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་རྒྱུ་གལ་ཆེན་ཡིན་པའི་བཀའ་སློབ་སྩལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་ཉེ་ཆར་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་དུ་ཡོད་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་ཚོགས་འདུ་ཐེངས་གཉིས་པ་བསྐོང་ཚོགས་གནང་བ་ལྟར། བོད་རིགས་ཆེད་ལས་པའི་འབྲེལ་འདྲིས་ཀྱི་ལས་གཞི་དེའི་ལས་འཆར་དང་དེས་སྤྱི་ཚོགས་ལ་ཕན་འབྲས་སོགས་ག་འདྲ་བྱུང་ཡོད་མེད་སྐོར་ལ་ན་གཞོན་ནུས་སྤེལ་ལས་གཞི་ཚན་པའི་འགན་འཛིན་ཀུན་བཟང་ཚེ་དཔལ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས། ཏོག་དབྱིབས་བཅུ་དགུའི་རིམས་ནད་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བློ་འཚབ་བྱ་དགོས་པའི་རྒྱལ་སྤྱིའི་འཕྲོད་བསྟེན་གནས་བབ་ཛ་དྲག་ཞིག་མིན་པ་གསལ་བསྒྲགས་གནང་ཡོད་པ་ལྟར། ཏོག་དབྱིབས་བཅུ་དགུའི་རིམས་ནད་བྱུང་རྐྱེན་དང་ཁྱབ་གདལ་སྟངས་འཛིན་བྱ་ཕྱོགས་སོགས་དང་འཛམ་གླིང་མི་དམངས་ཀྱི་འཕྲོད་བསྟེན་ལ་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་སྐོར་བཀའ་འདྲི་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྨོན་ལམ་རྒྱབ་རྒྱུ་གལ་ཆེན་པོ་ཡིན་ཡང་གཙོ་བོ་སེམས་དེ་བཅོམ་ལྡན་འདས་དགོངས་པ་དང་མི་འགལ་བ་ཞིག་དགོས་པར་བཀའ་གནང་བའི་སྐོར་ལ། གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་བ་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་ཁུལ་དེར་ཟླ་བ་གཅིག་ལྷག་གི་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་མ་ཟད་འདི་ཚེས་བཅོ་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཏེ་སྨོན་ལམ་རྒྱག་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་སེམས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག། ཞེས་དུས་ཚོད་ལ་ཡར་སྨོན་ལམ་རྒྱག་ཡག་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་ཕྲུགས་གཅིག་གི་རིང་ལ་ཡག་སོ་སོའི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང

ངས་སྨོན་ལམ་རྒྱག་གི་ཡོད་ལ་སེམས་ཤུགས་སྐྱེད་བསྡད་ཀྱི་ཡོད། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ། དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡག་གི། སྨོན་ལམ་འདི། དཔེ་སྙིང་ཁོང་རུས་པའི་གཏིང་ནས་དཔེ་སེམས་ཤུགས་སྐྱེད་ནས་སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཐེངས་འདིའི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་སྐབས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་གལ་གནད་དང་དེའི་ཐོག་མགོན་པོ་གང་ཉིད་མཆོག་གིས་གང་ཐུབ་ཀྱི་ཞབས་འདེགས་སྒྲུབ་མུས་ཡིན་པ་སོགས་དུས་ཡུན་སྐར་མ་ལྔ་ཙམ་ཞིག་བཀའ་སློབ་ལམ་སྟོན་ཕེབས་ཏེ་བཅོམ་ལྡན་འདས་སངས་རྒྱས་པའི་ཁྱད་དུ་འཕགས་པའི་གནས་རྡོ་རྗེ་གདན་དུ་སྨོན་ལམ་ཞིག་བརྒྱབ་པ་ཡིན་ན་དེར་འགྲུབ་ཡས་ལ་ཕན་ཐོགས་ཡོད་པ་བཀའ་གནང་འདུག། ད་ཆོས་ཀྱི་སྙིང་པོ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ད་ཅིག་བསམ་བློའི་ནང་ནས་ཉིན་ཞག་ཕྲུགས་གཅིག་གི་ནང་ལ་ཡར་བས་བསམ་བློ་དེ

ཨ་ནི་ཚང་མ་ལོ་ལ་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཟླ་བ་གཅིག་ལྷག་བཞུགས་པའི་རིང་འདིར་ཆོས་འབྲེལ་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་ཁྲོད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་ཉིན་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་ཡོད་པ་དང་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་དཔལ་མགོན་འཕགས་པ་མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་མཛད་ཡོད་ཅིང་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ཉིན་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྟེང

གཤམ་ལ་འཛམ་གླིང་ཞི་བདེ་དང་ཡང་སྒོས་སུ་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་བསྟན་འགྲོ་སྤྱིའི་བདེ་དོན་ཆེད་དུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་བརྒྱད་པ་དེ་དབུ་འཛུགས་གནང་ཡོད་པའི་སྐོར་ལ། གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། དེ་ཡང་དཔལ་རྒྱལ་བ་ཀརྨ་པ་ཨུ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་དང་བཀའ་བརྒྱུད་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་གནས་མཆོག་རྡོ་རྗེ་གདན་གྱི་གཏེར་སྒར་དགོན་གྱི་ཉེ་འཁྲིས་སུ་ཡོད་པའི་བཀའ་བརྒྱུད་སྨོན་ལམ་གྱི་ཚོགས་ཁང་ཆེན་མོའི་ནང། སྐྱབས་རྗེ་བྱམས་མགོན་རྡོ་རྗེ་འཆང་ཀྭན་ཏིང་ཏཱའི་སི་ཏུ་རིན་པོ་ཆེ་མཆོག་སྨོན་ལམ་གྱི་ཚོགས་མགོན་དུ་དབུ་བཞུགས་ཐོག་བཀའ་བརྒྱུད་སྨོན་ལམ་ཐེངས་སོ་བརྒྱད་པ་དེ་དངོས་སུ་དབུ་འཛུགས་གནང་ཡོད་པ་རེད། ཐེངས་འདིའི་སྨོན་ལམ་ཆེན་མོའི་ཐོག་རྒྱ་བལ་འབྲུག་གསུམ་ནང་གི་བཀའ་བརྒྱུད་དགོན་སྡེ་ཁག་དང་གཞན་ཡང་ཆོས་བརྒྱུད་རིས་མེད་ཀྱི་མཁན་པོ་བླ་སྤྲུལ་དང་དགེ་བཤེས་དེ་བཞིན་གྲྭ་བཙུན་རྣམ་པ་དང་ཧི་མ་ལའི་རི་རྒྱུད་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཕེབས་པའི་དད་ལྡན་མང་ཚོགས་ཁྱོན་མི་གྲངས་ཆིག་ཁྲི་ལྷག་ལྷན་འཛོམས་ཀྱིས་སྤྱིར་འཛམ་གླིང་ཞི་བདེ་དང། ཡང་སྒོས་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་བསྟན་འགྲོ་སྤྱིའི་བདེ་དོན་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་དཔལ་རྒྱལ་བ་ཀརྨ་པ་མཆོག་གིས་དབུས་པའི་བསྟན་འཛིན་གྱི་སྐྱེ་བོ་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་བཟང་སྤྱོད་སྨོན་ལམ་འབུམ་བཅུ་དམ་ཚིག་རྡོ་རྗེའི་བཟླས་པ་དུང་གཅིག་འགྲོ་ངེས་པ་དང་བཀའ་འགྱུར་དག་འདོན་སོགས་གནང་རྒྱུ་ཡིན་སྐོར་བཀའ་བརྒྱུད་སྨོན་ལམ་གྱི་སྤྱི་ཁྱབ་ཆོས་ཁྲིམས་པ་མཁན་པོ་སྐལ་བཟང་ཉི་མ་ལགས་ནས་ཞལ་པར་བརྒྱུད་འགྲེལ་བརྗོད་གནང་དོན། དེ་ནི་སྐད་གདངས་ནམ་རྒྱུན་བཀའ་བརྒྱུད་སྨོན་ལམ་ལ་མཛད་རིམ་མང་པོ་ཡོད་པ་ཡིན་ན་ཡང་ད་རེས་གཙོ་བོ་བྱམས་མགོན་རྡོ་རྗེ་འཆང་ཀྭན་ཏིང་ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གིས་གཙོ་བོ་དགོངས་བཞེས་བྱས་ནས་བཀའ་བརྒྱུད་སྨོན་ལམ་རིང་ཁག་ལ་དེ་ནི་གཟའ་མཇུག་སྦོམ་སྐྱོ་འགྲོ་ཐོབ་པ་བཅས་ཀྱི་སྒོ་ནས།

ཡང་ཐེངས་འདིའི་བཀའ་བརྒྱུད་སྨོན་ལམ་དངོས་གཞི་དབུ་འཛུགས་མ་གནང་གོང་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ནས་བཅུ་དྲུག་བར་ཉིན་གྲངས་གསུམ་རིང་སྐྱབས་རྗེ་བྱམས་མགོན་རྡོ་རྗེ་འཆང་ཀྭན་ཏིང་ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གིས་ཕྱི་ནང་གི་དད་ལྡན་ཆོས་ཞུ་བར་སྨོན་ལམ་གྱི་སྔོན་འགྲོར་བྱམས་པའི་སྨོན་ལམ་གྱི་བཀའ་ཁྲིད་དང་དབུ་ཞྭ་མཐོང་གྲོལ་རིན་པོ་ཆེའི་སྒྲོན་མཇལ་དང་བཀའ་དབང་སོགས་བསྩལ་ཡོད་པ་ཁོང་ནས་མུ་མཐུད་གསུང་དོན། རྒྱལ་དབང་ཀརྨ་པ་གི་བཀའ་དགོངས་གཞིར་བཟུང་ཐོག་ནས་བྱམས་མགོན་ཏཱ་ཡི་སི་ཏུ་རིན་པོ་ཆེ་གདན་འདྲེན་ཞུས་པ་ལྟར་དུ། ནི་ཁོང་ཚོགས་ཁང་ལ་ཕེབས་ནས་ནི་ད་རེས་གཙོ་བོ་ད་གསུང་ཆོས་དེ་ཁ་སང་ཤ་དག་ཉི་མ་གསུམ་གི་རིང་ལ་རྒྱལ་བ་བྱམས་པ་གི་སྨོན་ལམ་དང་སྨོན་ལམ་བྱམས་པའི་སྨོན་ལམ་གི་ད་ཐོག་ནས་དེ་འབྲེལ་བཤད་བརྒྱབ་ནས་རིན་པོ་ཆེ་གིས་གསུང་ཆོས་ཉིན་གཉིས་ནི་ཉིན་གསུམ་པ་དེ་ལ་བྱམས་མགོན་ཀྭན་ཏིང་ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གིས། དབུ་རྒྱན་མཐོང་གྲོལ་རིན་པོ་ཆེ། དེ་ནས་སྒྲོན་མཇལ་གནང་བ་དང། དེའི་རྗེས་ལ་རྒྱལ་བ་བྱམས་པ་གི་བཀའ་དབང་གནང་ནས་ད་ཁ་སང་ཉི་མ་གསུམ་པ་དེ་ད་ལེགས་པར་གྲུབ་ཡོད་རེད། སྤྱིར་འདི་ལོའི་བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སོ་བརྒྱད་པའི་ཐོག་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་དད་ལྡན་ཆོས་ཞུ་བ་མང་པོ་ཞིག་ཕེབས་ཡོད་དུས་ཁོང་རྣམ་པའི་ཆེད་དུ་སྨོན་ལམ་གོ་སྒྲིག་ཚོགས་ཆུང་ནས་སྐད་རིགས་མི་འདྲ་བ་ཁག་བཅུ་གཉིས་ཐོག་གསུང་བསྒྱུར་གྲ་སྒྲིག་དང་སྨོན་ལམ་ཐོག་མཉམ་ཞུགས་གནང་མ་ཐུབ་མཁན་ཚོའི་ཆེད་དུ་དྲ་རྒྱ་བརྒྱུད་ཐད་གཏོང་རྒྱང་སྲིང་གི་གྲ་སྒྲིག་ཞུས་ཡོད་པ་རེད་འདུག།
ཨོ་རྒྱན་འཕྲིན་ལས་རྡོ་རྗེ་གི་དགོངས་བཞེད་ལྟར་དུ་ལ་ད་བཀའ་བརྒྱུད་སྨོན་ལམ་འདོན་ཆ་དེ་ཁོ་རང་དང་པོ་བོད་སྐད་ཡོད་པ་གཞི་བཞག་ཐོག་ལ་རྒྱ་སྐད་དབྱིན་སྐད་དང་ཧྥ་རན་སི་སི་པ་ནི་ཤི་ཟེར་ཡ་འདྲ་བོ་དང་ཧིན་དི་ལ་སོགས་པ་ད་དེ་འདྲའི་གི་སྐད་རིགས་ཕལ་ཆེར་བཅུ་གཉིས་ཙམ་ལ་བསྒྱུར་ཡོད་ན་བསམ། དེ་འདྲ་དྲན་སོང། དེ་བྱེད་དུས་ད་ལྟ་གསུང་བསྒྱུར་ཡང་ཕལ་ཆེར། གཅིག་བོད་སྐད་དབྱིན་སྐད་རྒྱ་སྐད་དེ་ག་ནང་བཞིན་གྱི་ད་ཀོ་རི་ཡ་ཡོད་རེད་དེ་ག་ནང་བཞིན་གྱི་རྒྱ་གར་དང་བལ་པོའི་སྐད་ད་ལ་སོགས་པ་ཕལ་ཆེར་གསུང་བསྒྱུར་བཅུ་གཉིས་ཙམ་ཡོད་རེད་བསམ་སོང་ལ། དེ་འདྲའི་གི་ཐོག་ནས་ཐད་གཏོང་བྱས་ནས་གསུང་ཆོས་རེད་སྨོན་ལམ་འདོན་པ་རེད་དེ་འདྲའི་བྱས་ནས་འགྲོ་གི་ཡོད་རེད་ལ།
བཙན་བྱོལ་ནང་བཀའ་བརྒྱུད་སྨོན་ལམ་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་སྐྱབས་རྗེ་ཀ་ལུ་རིན་པོ་ཆེ་མཆོག་སྐུ་གོང་མས་བཟང་སྤྱོད་འབུམ་ཚོགས་གསོག་སྒྲུབ་ཆེད་དུ་སྨོན་ལམ་གྱི་ཆོ་ག་མཛད་གནང་ཡོད་པ་དང་དེ་ནས་སྐྱབས་རྗེ་འབོ་དཀར་རིན་པོ་ཆེ་མཆོག་ནས་བཀའ་བརྒྱུད་སྨོན་ལམ་ཆེན་མོའི་རྒྱུན་སྐྱོང་གནང་ཡོད་པ་དང་མཐར་ཁོང་དགོངས་པ་རྫོགས་པའི་རྗེས་ཕྱི་ལོ་ཉིས་སྟོང་བཞི་ལོ་ནས་བཟུང་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་སློབ་ལམ་སྟོན་ལྟར་བཀའ་བརྒྱུད་སྨོན་ལམ་འཚོགས་བཞིན་ལོ་རེ་བཞིན་བཀའ་བརྒྱུད་སྨོན་ལམ།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། འཛམ་གླིང་ནང་གི་བོད་དོན་རྒྱབ་སྐྱོར་བ་སྟོང་ཕྲག་བདུན་བརྒྱ་ལྷག་གིས་དབྱིན་ཇི་གཞུང་གཙོས་པའི་ཕྱིའི་རྒྱལ་ཁབ་ཚོའི་གཞུང་གི་སྐུ་ཚབ་ལ་གཟའ་འཁོར་རྗེས་མ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་དུས་བཀག་བསྐྱར་ཞིབ་དང་དྲི་རྩད་གནང་སྐབས་ངེས་པར་དུ་བོད་ཀྱི་གནད་དོན་ཐོག་ལ་དྲི་རྩད་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་པ་རེད།

Tibet at the upcoming China's Universal Periodic Review། ཁོང་གིས་གསུངས་པར་དེ་རིང་དབྱིན་ཇིའི་ཕྱི་སྲིད་ལྷན་ཁང་དུ་འབོད་སྐུལ་གྱི་རེ་སྐུལ་གྱི་སྙན་ཞུ་ཞིག་ཕུལ་དུ་བཅར་བ་ཡིན་པ་དང་དེ་ནི་དབྱིན་ཇི་གཞུང་གཙོས་པའི་འཛམ་གླིང་རྒྱལ་ཁབ་ཁག་གི་གཞུང་ཚོས་རིང་མིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་བསྐྱར་ཞིབ་དང་དྲི་རྩད་གནང་པའི་སྐབས་ལ་ངེས་པར་དུ་བོད་ཀྱི་གནད་དོན་ཐོག་གླེང་སློང་གནང་རོགས་ཅེས་འཛམ་གླིང་ནང་གི་བོད་དོན་རྒྱབ་སྐྱོར་བ་བདུན་བརྒྱ་ལྷག་གིས་ས་ཡིག་བརྒྱབ་པའི་རེ་སྐུལ་སྙན་ཞུ་ཞིག་ཡིན་པའི་སྐོར་གསུངས་ཡོད་པ་རེད། དེ་བཞིན་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ཨོ་སི་ཀྲེ་ལི་ཡའི་བོད་དོན་རྒྱབ་སྐྱོར་ཚོགས་པ་སྟེ་ཨོ་སི་ཀྲེ་ལི་ཡ Tibetan Council ཞེས་པས་ཀྱང་སྤྱི་ཚོགས་དྲ་ལམ་ཐོག་ལ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་བདུན་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་དང་བསྐྱར་བཤེར་གནང་སྐབས་བོད་ནང་དུ་རྒྱ་ནག་གཞུང་གིས་དྲག་གནོན་བྱེད་པའི་བྱ་སྤྱོད་ཐོག་ལ་དྲི་རྩད་ནན་པོ་གནང་ཐབས་སུ་ཨོ་སི་ཀྲེ་ལི་ཡའི་ཕྱི་སྲིད་དང་ཚོང་འབྲེལ་ལྷན་ཁང་གི་ལྷན་དུ་ཟླ་བ་འགའ་ཤས་རིང་ལྷན་འཛོམས་ཀྱིས་བཀའ་བསྡུར་གནང་བཞིན་པའི་སྐོར་གསུངས་འདུག།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་དང། གཞན་ཡང་བོད་སྡོད་རྒྱ་རིགས་ལས་བྱེད་པ་དང་ལས་བཟོ་བ་ཚོར་བོད་སྐད་སློབ་ཁྲིད་ལས་གཞི་ཞིག་འགོ་བཙུགས་ཡོད་པའི་སྐོར། བོད་ལྗོངས་ཉིན་རེའི་ཚགས་པར་ཞེས་པའི་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཐོག་ལ་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ཡོད་པ་རེད། གནས་ཚུལ་དེའི་ནང་བཀོད་པར་གཞིགས་ན། བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་དང་བོད་ནང་གནས་སྡོད་ལས་བྱེད་པ་རྒྱ་མི་ལས་བཟོ་བར་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་བཙུགས་པའི་ལས་གཞི་དེ་ནི་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་རྣམས་ལག་བསྟར་བྱེད་རྒྱུ་དང། མི་རིགས་ཁག་ཕན་ཚུན་འགྲོ་འོང་དང་མི་རིགས་མཉམ་བསྲེས་ལས་དོན་ལ་སྐུལ་མ་གཏོང་རྒྱུའི་ཆེད་དུ་འགོ་བཙུགས་པ་ཞིག་ཡིན་པ་བོད་ཕྱི་ནང་གཉིས་ནས་དོགས་གཞི་ཆེན་པོ་བྱེད་ཀྱི་ཡོད་ཅིང། ད་རེས་ཀྱི་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭར་མིང་ཐོ་བཀོད་མཁན་གྱི་ལས་བྱེད་པ་ལྔ་བརྒྱ་ལྷག་བྱུང་ཡོད་པའི་ནང་ནས་ལས་བྱེད་པ་ཉིས་བརྒྱ་ལྷག་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་ཤ་སྟག་ཡིན་ཞིང་དེའི་ཁྲོད་ཀྱི་ལས་བྱེད་པ་སུམ་བརྒྱ་ལྷག་ནི། འབྲེལ་ཡོད་བོད་ནང་གི་ཚན་པ་ཁག་དང། གྲོང་ཁྱེར། རྫོང་རིམ་པ་ས་ཁུལ་ཁག་གི་རྒྱ་རིགས་ལས་བྱེད་པ་དང་ལས་བཟོ་བ་བཅས་ཚུད་ཡོད་པར་འཁོད་འདུག། རྒྱ་ནག་གི་ལས་བྱེད་པ་དང་ལས་མི་ཚོར་བོད་ཡིག་སློབ་ཁྲིད་བྱེད་སྟངས་ནི་དྲ་ཐོག་དང་དྲ་ཐོག་མ་ཡིན་པའི་ཟུང་འབྲེལ་གྱི་བྱེད་ཐབས་ཀྱི་ཐོག་ནས་གཟའ་འཁོར་རེར་སློབ་ཚན་ཐེངས་རེ་འཚོག་རྒྱུ་དང་དེ་ལོའི་ཕྱི་ཟླ་བཅུ་གཅིག་པའི་ཟླ་དཀྱིལ་བར་འཚོག་རྒྱུ་ཡིན་ཞིང། བོད་ཡིག་སློབ་ཁྲིད་འཛིན་གྲྭའི་སློབ་ཡུན་དུས་མཚམས་གཉིས་སུ་ཕྱེ་ཡོད་པ་སྟེ་དེ་ལོ་དུས་མཚམས་དང་པོའི་ནང་རྨང་གཞིའི་བོད་ཡིག་གི་ཀ་མད་སུམ་ཅུ་ནས་སློབ་ཁྲིད་འགོ་བཙུགས་པ་དང། ད་དུང་ལྷ་སའི་ཁ་སྐད་བསླབ་རྒྱུ་དང་རྒྱུན་ལྡན་འཚོ་བའི་ཁྲོད་བེད་སྤྱོད་བྱེད་པའི་བོད་སྐད་ཁག་ཅིག་བསླབ་རྒྱུ་ཡིན་པ་རེད་འདུག་དུས་མཚམས་གཉིས་པའི་བོད་ཡིག་སློབ་ཁྲིད་དེ་ནི་ཉིས་སྟོང་ཉི་ཤུ་རྩ་ལྔའི་ལོ་དཀྱིལ་བར་དུ་འཚོག་རྒྱུ་ཡིན་པ་དང། དེའི་རིང་ལ་བོད་སྐད་སློབ་སྦྱོང་བྱ་རྒྱུར་དགའ་མོས་ཡོད་པ་དང་རྨང་གཞི་ཡོད་པའི་རྒྱ་རིགས་ཚོ་འབྲིང་རིམ་འཛིན་གྲྭ་མུ་མཐུད་གཉེར་ནས་ཚང་མའི་འབྲི་ཀློག་ནུས་པ་ཆེ་རུ་གཏོང་རྒྱུ་ཡིན་པ་བཀོད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་གར་གྱི་ས་ཁམས་འགྱུར་འགྲོས་ཀྱིས་རྐྱེན་པས་བོད་ཀྱི་ས་ཆ་དུམ་བུ་གཉིས་སུ་ཆགས་སྲིད་པ་དང་མངའ་ཁུལ་དེའི་ནང་གི་མི་དམངས་ས་ཡ་མང་པོ་ས་ཡོམ་གྱི་གནོད་འཚེའི་དཀའ་ངལ་ཆེ་རུ་འགྲོ་སྲིད་པའི་སྐོར་ཚན་རིག་པས་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག་དེ་ཡང Live Science ཞེས་པའི་གནས་ཚུལ་སྤེལ་བའི་ནང། ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་རྒྱ་གར་དང་ཡོ་རོབ་ཨེ་ཤེ་ཡའི་བར་གྱི་གོ་ལའི་ས་ཁམས་ཀྱི་བྲག་རྡོ་དང་ས་གཞི་རྣམས་འགྱུར་བ་འགྲོ་བཞིན་པར་བརྟེན་ནས་ཧི་མ་ལ་ཡའི་ས་ཆ་རྣམས་རྒྱ་ཆེ་རུ་འགྲོ་བཞིན་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་གསུངས་འདུག་འཕེལ་རིམ་གྱི་འགྱུར་འགྲོས་དེའི་ཁྲོད་ནས་ནགས་ཚལ་མེད་པའི་ས་ཆ་མང་དུ་འགྲོ་བ་དང་རྒྱ་མཚོའི་ས་ཁོངས་ཉུང་དུ་འགྲོ་བཞིན་པ་དེ་ཡིས་ས་ཁམས་འགུལ་སྐྱོད་བྱེད་པའི་སྐབས་ལ་ས་ཁམས་ཀྱི་རིམ་པ་ལས་སླ་བོའི་ཁྱབ་ཐུབ་ཀྱི་མེད་པ་ངོས་འཛིན་བྱེད་ཀྱི་ཡོད་ལ། ཚན་རིག་པ་ཁག་ཅིག་གིས་རྒྱ་གར་གྱི་ས་ཁམས་དེ་ཡིས་ས་ཁམས་ཁྱབ་ཚད་ལ་འགོག་རྐྱེན་བཟོ་བ་དང་ཆབས་ཅིག་བོད་ཀྱི་ས་ཆའི་ངོས་སུ་མུ་མཐུད་ནས་འགྱུར་བ་འགྲོ་བཞིན་པའི་སྐོར་ངོས་འཛིན་བྱེད་ཀྱི་ཡོད་ལུགས Science Magazine ཞེས་པའི་ཚན་རིག་དུས་དེབ་ཐོག་ལ་བཀོད་སྤེལ་བྱས་ཡོད་པ་རེད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་གྱི་གློ་སྒྲིག་འཛུགས་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་ལོ་འཁོར་དུས་དྲན་སྐབས། མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་རྒྱུ་གལ་ཆེ་ཡིན་པའི་བཀའ་སློབ་སྩལ་བའི་སྐོར་ལོ་པེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ། གོང་ས་མཆོག་གིས་བལ་ཡུལ་གློ་སྒྲིག་འཛུགས་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་སྟེང་བཀའ་ཡིག་སྩལ་བ་གི་ནང་འཁོད་ཡོད། ཉེ་ལམ་སྤྱི་ཟླ་དང་པོ་གི་ཚེས་བཅོ་ལྔ་གི་ཉི་མ་བལ་ཡུལ་པོག་ར་ཁུལ་དུ་རྟེན་གཞི་ཆགས་པ་གློ་སྒྲིག་འཛུགས་ས་གནས་འགོ་འཛིན་གྱི་ཁྱབ་ཁོངས་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་དུས་དྲན་གནང་བ་གི་སྟེང། བོད་མི་གི་ཁྲོད་ལ་གོང་ས་མཆོག་གིས་བཀའ་ཡིག་ལམ་སྟོན་སྩལ་བའི་ནང། ཁྱེད་རང་ཚོས་བལ་ཡུལ་གློ་སྨོན་ཐང་དུ་དྲག་པོའི་འཇབ་དམག་གི་རྟེན་གཞི་བཙུགས་ཏེ། ལུས་སྲོག་བློས་གཏོང་གིས་མི་ལོ་བཅུ་བཞི་གི་རིང་ཕ་རོལ་པོར་འཇབ་རྒོལ་ཐེངས་མང་བྱས་པ་གི་གནས་ཚུལ་ལོ་རྒྱུས་ཀྱི་ཐོག་འཁོད་ཡོད་ལ། འོན་ཀྱང་འཚེ་བའི་ལས་འདི་གནས་སྐབས་ཀྱི་རིང་སྙིང་ནད་སངས་པ་ཙམ་ལས། མཐར་ཐུག་གི་རྒྱལ་ཁ་ལོན་དཀའ་བའི་མཐོང་ཆོས་ལ་བརྟེན། ངོས་ནས་ཀྱང་དྲག་འཐབ་ཀྱི་ལས་འགུལ་མཚམས་འཇོག་བྱེད་དགོས་པ་གི་འབོད་སྐུལ་བྱས་པ། ཁྱེད་ཚོས་འཕྲལ་མར་དང་ལེན་གྱིས་པོག་ར་ཁུལ་དུ་གཞིས་ཆགས་གི་ངོ་བོར་བསྒྱུར་ཏེ་འཚོ་རྟེན་ལག་ཤེས་བཟོ་གྲྭ་གསར་འཛུགས་བྱས་པར་ངོས་ནས་སྨོན་ལམ་དང་བཅས་དཔལ་འབྱོར་གླིང་ཞེས་མིང་བཏགས་པ་དེ་ནས་འགྱུར་བ་རིམ་སོང་གི་ལོ་རྒྱུས་ཞིབ་ཕྲ་བརྗོད་དུ་མ་དགོས་པར་བྱས་འབྲས་ལ་བསྔགས་བརྗོད་ཡོད་པ་དང། སླད་ཀྱང་མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས། ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ་བཅས་ཀྱང་ཡིད་འཇགས་གནང་དགོས་ལུགས་བཅས་ཕེབས་ཡོད་ཅིང། ཕྱོགས་མཚུངས་དུས་དྲན་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང་འཚམས་འདྲི་གི་གསུང་འཕྲིན་ཕེབས་པའི་ནང། བོད་རྒྱའི་དཀའ་རྙོག་མ་སེལ་གི་བར་བོད་མིའི་འཐབ་རྩོད་མུ་མཐུད་དུ་གནས་ཐུབ་པ་དང་ནུས་པ་ལྡན་པ་གི་སྒོ་ནས་རྒྱུན་འཁྱོངས་གནང་ཐུབ་ཐབས་སུ། ང་ཚོས་ལས་ཀ་བྱེད་སྐབས་ལྷག་བསམ་ངོ་ལྐོག་རྒྱབ་མདུན་མེད་པ་གི་ལས་ཀ་བྱེད་རྒྱུ་དང། མང་ཚོགས་ཀྱི་ངོས་ནས་ཀྱང་གང་ཟག་ལ་མ་ལྟོས་བར་བོད་སྤྱིར་བསམ་སྟེ་སྒྲིག་འཛུགས་ཡར་རྒྱས་དང་སྤྱི་ཚོགས་ཆིག་སྒྲིལ་ཡོང་བར་མཐུན་འགྱུར་གནང་དགོས་པ་གི་འབོད་སྐུལ་གནང་ཡོད་པ་རེད།
འབད་བརྩོན་བྱེད་ཡ་དེ་ད་སྤྱི་ཡོངས། བཀའ་ཤག་གི་ངོས་ནས་ལྷག་པར་དུ་སྲིད་སྐྱོང་དང་མི་མང་བདམས་པའི་གི་ལས་གནས་ཅིག་ཡིན་པའི་ཆ་ནས། མི་མང་ལ་འགན་འཁྱེར་ཡག་མི་མང་ལ་ལན་འདེབས་བྱེད་ཡག་མི་མང་ལ་རྩིས་བརྒྱབ་ཡག་ཨ་ནི་ལས་འགན་གཙོ་བོ་དེ་ག་དེ་སྒྲུབ་ཡག་དེ་ཚོ་དེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་རེད་དེ་ཡིན་དུས་ས་མ་ལི་ཡ་འདིའི་ཐོག་ལ་ང་ཚོས་འབད་བརྩོན་ལྷོད་མེད་བྱེད་ཀྱི་རེད་དེ་ཡིན་ནའི་དེ་རྒྱུ་རྐྱེན་མང་པོ་ཅིག་མཐུན་ཡོང་དགོས་ཡ་ཅིག་དང་བོད་མི་སྤྱི་མཐུན་གྱི་བསོད་ནམས་ལ་བརྟེན་ནས་ཡོང་དགོས་ཡ་ཅིག་ཡིན་པས་སོང་ཙང་ཁོ་མི་གཅིག་དང་བཀའ་ཤག་གཅིག་དང་གཅིག་པོ་གིས་ཅིག་བྱུང་ཡ་དེ་འདྲའི་གནས་སྟངས་དེ་འདྲ་གང་ཡང་མ་རེད་ཡིན་པ་ཡིན་ནའི་དེར་ང་ཚོས་འབད་བརྩོན་བྱས་བྱས་ད་གང་མགྱོགས་མགྱོགས་ཅིག་ང་ཚོ་བོད་ལ་ལོག་ཐུབ་ཡག་གི་ཐབས་ཤེས་དེ་བྱེད་དགོས་ཀྱི་ཡོད་རེད། དེ་འདྲའི་གི་གནས་སྟངས་ཅིག་མ་བྱུང་གི་བར་དུ། ང་ཚོ་འཐབ་རྩོད་འདི་མུ་མཐུད་ནས་ད་འབྱུང་འགྱུར་ལོ་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ག་ཚོད་ཡིན་ནའི་ག་ཚོད་འགོར་བ་ཡིན་ནའི་གནས་ཐུབ་དགོས་ཅིག་དང་གནས་པ་ཙམ་དུ་མ་ཡིན་པའི་ཀྱི་ང་ཚོས་ནུས་པ་ལྡན་པའི་ཀྱི་ཐོག་ནས་འདི་འཐབ་རྩོད་འདི་རྒྱུན་འཁྱོངས་ཐུབ་ཡས་ཅིག་བོད་རྒྱའི་དཀའ་རྙོག་དེ་མ་སེལ་གྱི་བར་དུ་རྒྱུན་འཁྱོངས་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་དགོས་ཀྱི་ཡོད་པ་སོང་ཙང། ང་རང་ཚོས་ད་ལྟ་ལས་ཀ་བྱེད་པའི་སྐབས་ལ་ཡང་ལྷག་བསམ་རྣམ་དག་ངོ་ལྐོག་རྒྱབ་མདུན་མེད་པ་བྱས་བྱས་ལས་ཀ་བྱེད་ཡ་དང། ཨ་ནི་མང་ཚོགས་ཀྱི་ངོས་ནས་ཅིག་མཐུན་འགྱུར་དེ་ག་དེ་ཅིག་བོད་སྤྱི་པ་རང་ལ་བསམ་ནས་གང་ཟག་ལ་མ་ལྟོས་པ་བྱས། ང་ཚོ་དམངས་གཙོའི་སྒྲིག་འཛུགས་དེ་འདྲས་ཅིག་ཡག་པོ་ཅིག་རྒྱལ་བ་རིན་པོ་ཆེས་མར་གསོལ་རས་གནང་བཞག་ཡོད་རེད་ད་འདི་ཡར་རྒྱས་ཀྱི་ཕྱོགས་སུ་ང་ཚོ་ག་འདྲས་སེ་འགྲོ་དགོས་ཀྱི་འདུག་བསམ་བློ་བཏང་ཡ་དང་མ་འོངས་པ་ང་རང་ཚོའི་སྤྱི་ཚོགས་འདི་རུག་རུག་བྱས་བྱས་ག་འདྲས་བྱས་ནས་བསྡད་ཐུབ་ས་རེད་ད་དེ་ཚོའི་སྒང་ལ་བསམ་བློ་རྒྱ་ཆེ་ས་བཏང་ནས་ལས་ཀ་བྱས་པ་འདྲ་བོ་ཅིག་ཡིན་པ་ཡིན་ན་ང་ཚང་མ་ལ་ཕན་ཐོགས་ཡ་ཅིག། ཡང་མཛད་སྒོ་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འཚམས་འཕྲིན་གསུང་བཤད་ཕེབས་པ་གི་ནང་གཞིས་ཆགས་ཡར་རྒྱས་སུ་གཏོང་ཐབས་དང་ཉམ་ཐག་རོགས་སྐྱོར། ན་གཞོན་སློབ་ཕྲུག་ཚོར་བསླབ་སྤྱོད་གཉིས་ལྡན་གྱི་ཤེས་ཡོན་དང་སེམས་ཤུགས་སྦྱིན་གལ་ཆེ་བའི་ལམ་སྟོན་ཕེབས་ཡོད་སྐད། རྣམ་པ་ཚོ། གཞིས་ཆགས་པའི་ལྔ་བཅུའི་དུས་དྲན་ཚོགས་ཡ་དེའང་ད་ཅིག་འདས་པའི་གི་ལོ་རྒྱུས་ཀྱི་གནས་བབ་ལས་ཉམས་མྱོང་བསགས་ནས་ཨ་ནི་མ་འོངས་པའི་ད་ཅིག་ཕྱིར་ང་ཚོ་བོད་བསྟན་སྲིད་རིག་གཞུང་དང་ཨ་ནི་དཔལ་འབྱོར་ལ་སོགས་པའི་གཞིས་ཆགས་དེ་ཡར་རྒྱས་ག་རེ་བཏང་ཐུབ་དགོས་ཀྱི་འདུག་ཨ་ནི་ད་ག་ནང་བཞིན་གཞིས་ཆགས་ནང་ལོགས་ལ་ཀྱི་ཉམ་ཐག་འཁེལ་མཁན་དེ་འདྲ་ཡོད་པ་ཡིན་ན་དེ་ཚོ་ལ་ཡར་འགྲོ་ཡག་གི་རོགས་སྐྱོར་ག་རེ་གནང་དགོས་འདུག་ཨ་ནི་ད་ག་ནང་བཞིན་གྱི་ན་གཞོན་སློབ་ཕྲུག་དེ་ཚོ་གྱི་འདབ་གཤོག་གཉིས་ལྡན་གྱི་མ་འོངས་པར་བོད་སྤྱི་ལ་ཅིག་ཞབས་འདེགས་ཞུ་ཐུབ་ཡག་གི་ཤེས་ཡོན་སྤྲད་དགོས་ཡག་སེམས་ཤུགས་སྤྲད་དགོས་ཡག་དེ་ཚོ་གལ་ཆེན་པོ་ཞེ་པོ་ཆགས་བསྡད་རེད་ཨ་ནི་དེ་ཚོ་ཚང་མ་དགོངས་པ་སྐྱོང་རོགས་གནང་ཟེར་ཞུ་གི་ཡིན། བློ་སྒྲིག་འཛུགས་གཞིས་ཆགས་ཁག་གི་ས་གནས་འགོ་འཛིན་སྐྱིད་རོང་བཀྲ་ཤིས་རྡོ་རྗེ་ལགས་ནས་གཞིས་ཆགས་འདིར་གཞོན་སྐྱེས་ཕལ་ཆེ་བས་རྒྱ་གར་དང་བལ་པོ་གི་ནང་སློབ་གཉེར་དང་འཚོ་ཐབས་ཀྱི་ལས་ཀ་གཉེར་བཞིན་པ་དང། གཞིས་ཆགས་རང་དུ་གནས་སྡོད་པ་ཚོས་ཚོང་ཙག་ཙིག་གི་རིགས་དང་རླངས་འཁོར་ཁ་ལོ་བ་སོགས་ཀྱི་ལས་ཀ་གཉེར་བཞིན་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ལགས་སོ་ད་ལྟའི་ཆ་ནས་ད་དཔལ་འབྱོར་གླིང་གཞིས་ཆགས་ནང་ལ་ཁང་གཉིས་དང།

ད་དེང་དུས་ཀྱི་ཤེས་ཡོན་ལྡན་པའི་ཚད་མཐོ་བོའི་ཐོག་ནས་ཨ་ནི་ཕྱག་ལས་གནང་དང་གནང་མུས་འདྲ་བོ་ཞིག་རེད་ཨ་དེ་ཞེ་སོང་གི་གཞིས་ཆགས་ནང་ལ་ཕལ་ཆེ་བ་དེ་བརྒྱ་ཆ་དྲུག་ཅུ་ལྷག་ཙམ་ཞིག་རྒན་པ་འདྲ་བོ་ཆགས་དུས་ཨ་ནི་ད་ག་ནང་བཞིན་གཞིས་ཆགས་ནང་གནས་སྡོད་པ་དེ་ཚོ་ང་ཚོ་གི་ཚོང་ཚོང་ཙག་ཙིག་གི་ཟ་ཁང་འདྲ་བོ་དང་ཨ་ནི་དེ་ཞེ་སོང་གི་ཡང་ཡང་བ་ཁ་ལོ་བ་དང་མོ་ཊ་དང་ཡང་དེ་འདྲ་གི་ཐོག་ལ་གནས་སྟངས་ཅིག་ཆགས་བསྡད་ཡོད་ཞུ་གི་ཡིན། ནི་ད་ལྟ་གཞོན་སྐྱེས་མང་པོ་ཞིག་དང་ད་ལྟ་ཀཐ་མན་ཌུ་ཕྱོགས་ལ་ཅིག་སློབ་གྲྭ་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་ད་ག་ནང་བཞིན་གྱི་ཨ་ནི་རྒྱ་གར་གྱི་ཁག་ལ་སློབ་གྲྭ་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་དེ་འདྲ་ཞིག་གི་གནས་སྟངས་ཤིག་ཆགས་བསྡད་ཡོད། བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དེ་ད་སྤྱི་ཡོངས་ཀྱི་ཕྱོགས་ནས་ཚགས་ཚུད་པོ་དང་ཡག་པོ་ཞིག་འགྲོ་དུས། བལ་པོ་ནང་གློ་སྨོན་ཐང་ཁུལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོར་ཨ་མེ་རི་ཁ་གི་དབུས་གསང་བའི་ལས་ཁུངས་ནས་རོགས་སྐྱོར་བརྒྱུད། ཡོངས་གྲགས་བློ་སྒྲིག་འཛུགས་དུ་འབོད་པ་གི་བོད་མིའི་རང་དབང་འཐབ་རྩོད་ཀྱི་ཆེད་དུ་དྲག་པོའི་སྒྲིག་འཛུགས་བཙུགས་ཏེ་རྒྱ་ནག་དམར་གཞུང་ལ་ཐེངས་མང་འཇབ་རྒོལ་གནང་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོ་གི་ཟླ་བཞི་པ་གི་ཚེས་པ་ཉེར་ལྔ་གི་ཉི་མ་བོད་གཞུང་ནང་སྲིད་བཀའ་བློན་ས་གནས་སུ་ཆེད་ཕེབས་དང་འབྲེལ ྋགོང་ས་མཆོག་གིས་བོད་མི་ཚོ་གི་དྲག་པོའི་ལས་འགུལ་མཚམས་འཇོག་གནང་དགོས་པའི་བཀའ་ཡིག་དགོངས་དོན་ལྟར། རིམ་པས་གཞིས་ཆགས་ཀྱི་ངོ་བོ་བསྒྱུར་ནས་དགོན་པ་དང་སློབ་གྲྭ་བཟོ་གྲྭ་བཅས་བཙུགས་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་ས་གནས་རང་བདེན་ཚོགས་ཆུང་བཙུགས་པ་དང། སྤྱི་ལོ་ཉིས་སྟོང་བདུན་གྱི་ལོ་ནས་ས་གནས་འགོ་འཛིན་འོས་འདེམས་ཀྱི་ལམ་ནས་བསྐོ་བཞག་དང། སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ནས་ཁྲིམས་སྒྲིག་གི་དགོངས་དོན་བཞིན་ས་གནས་འགོ་འཛིན་གཞུང་བསྐོའི་རིམ་པར་འགྲོ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཐེངས་འདིའི་བཅར་འདྲི་ལེ་ཚན་ནང་ཉེ་ཆར་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ནས་བཅུ་བཞི་བར་རྒྱ་གར་གྱི་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་ནང་དུ། ན་གཞོན་ནུས་སྤེལ་ལས་གཞི་ཚན་པའི་གོ་སྒྲིག་འོག་རྒྱ་གར་གྲོང་ཁྱེར་ཆེ་ཁག་ནང་ཆེད་ལས་འདྲ་མིན་ཐོག་ལ་ཕྱག་ལས་གནང་བཞིན་པའི་བོད་རིགས་ཆེད་ལས་པའི་བར་ཕན་ཚུན་འབྲེལ་བ་ཚུགས་ཐབས་དང། ཆེད་ལས་པ་དང་གཞོན་སྐྱེས་ཀྱི་ནུས་སྟོབས་གོང་འཕེལ་གཏོང་ཐབས། སྤྱི་ཚོགས་ལ་ཕན་པའི་ཐུན་མོང་ལས་དོན་སྒྲུབ་ཐབས་སོགས་ཀྱི་གྲོས་བསྡུར་གནང་རྒྱུ་སོགས་ཀྱི GTPN ཞེས་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་ཚོགས་འདུ་ཐེངས་གཉིས་པ་དེ་བསྐོང་ཚོགས་གནང་ཡོད་པ་ལྟར་བོད་རིགས་ཆེད་ལས་པའི་འབྲེལ་འདྲིས་ཀྱི་ལས་གཞི་དེའི་ལས་འཆར་དང་དེས་སྤྱི་ཚོགས་ལ་ཕན་འབྲས་སོགས་གང་བྱུང་ཡོད་མེད་སྐོར་ལ་ན་གཞོན་ནུས་པའི་ལས་གཞི་ཚན་པའི་འགན་འཛིན་ཀུན་བཟང་ཚེ་དཔལ་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཉེ་ཆར་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་ནས་བཅུ་བཞི་བཅས་ཉིན་གཉིས་ཀྱི་རིང་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་ནང་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་ན་གཞོན་ནུས་པའི་ལས་གཞིའི་ཚོགས་པའི་གོ་སྒྲིག་འོག GTPN ཞེས་པའི་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་ཚོགས་འདུ་ཞིག་བསྐོང་ཚོགས་གནང་འདུག་ཚོགས་འདུ་དེའི་སར་རྒྱ་གར་ལྷོ་ཕྱོགས་ཀྱི་མངའ་སྡེ་ཀར་ནཱ་ཊ་ཀ་དང་ཏཱ་མིལ་ནཱ་ཏུ་གཉིས་ཀྱི་ནང་དུ་ཡོད་པའི་བོད་པའི་ཆེད་ལས་པ་ལྔ་བཅུ་ཡས་མས་ཤིག་གིས་མཉམ་ཞུགས་གནང་འདུག། GTPN ཞེས་པའི་བོད་རིགས་ཆེད་ལས་པའི་འབྲེལ་མཐུད་པའི་ལས་གཞི་དེ་ཕྱི་ལོ་ཉིས་སྟོང་བརྒྱད་ལོར Empowering the Vision ཞེས་པའི་ན་གཞོན་ནུས་པའི་ལས་གཞིའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ལྡི་ལི་སྐུ་ཚབ་དོན་གཅོད་ཁང་གི་བཀའ་ཟུར་བསྟན་པ་ཚེ་རིང་ལགས་ཀྱི་རྒྱབ་སྐྱོར་འོག་དབུ་བརྙེས་ཤིང་འབྲེལ་མཐུད་ཀྱི་ལས་གཞི་འདིའི་དམིགས་ཡུལ་གཙོ་བོ་ནི་རྒྱབ་ལྗོངས་འདྲ་མིན་ཡིན་པའི་བོད་རིགས་ཆེད་ལས་པ་ཚོར་ཕན་ཚུན་ཤེས་རིག་བརྗེ་ལེན་གྱི་སྡིངས་ཆ་ཞིག་བསྐྲུན་རྒྱུ་དང་བོད་རིགས་ཆེད་ལས་པ་ཚོས་སྤྱི་ཚོགས་ལ་ཞབས་འདེགས་རྒྱ་གང་ཆེ་སྒྲུབ་ཐབས་བཅས་ཀྱི་ཆེད་དུ་དམིགས་པ་ཞིག་ཡིན་པ་དང། ལྷག་པར་དུ་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་སློབ་གཉེར་བ་རྣམས་དང་ཆེད་ལས་པའི་དབར་ཐད་ཀར་འབྲེལ་འདྲིས་དང་བགྲོ་གླེང་གི་མཐུན་རྐྱེན་ཡང་བསྐྲུན་གནང་གི་འདུག་དེ་རིང་གི་ལེ་ཚན་འདིའི་ནང་ཡང་ན་གཞོན་ནུས་པའི་ལས་གཞི་ཚོགས་པའི་འགན་འཛིན་ཀུན་བཟང་ཚེ་དཔལ་ལགས་སུ GTPN ཞེས་པའི་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་ལས་གཞི་དེའི་ལས་འཆར་དང་དེའི་ཐོག་ནས་ཕན་འབྲས་སོགས་གང་བྱུང་ཡོད་མེད་སྐོར་ལ་བཀའ་འདྲི་ཞུ་གི་ཡིན། ཀུན་བཟང་ཚེ་དཔལ་ལགས་དེ་རིང་ལེ་ཚན་འདི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་སྦྲགས། ཐོག་མར་དེ་ལ་ཡ་ད GTPN ཞེས་པའི་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་འབྲེལ་མཐུད་ཀྱི་ལས་གཞི་དེས་བོད་མིའི་སྤྱི་ཚོགས་ཡར་རྒྱས་བཏང་ཡས་ལ་རོགས་རམ་ག་འདྲས་གནང་གི་ཡོད་ནམ།
ལགས་འོང་བཀྲ་ཤིས་བདེ་ལེགས་མཁའ་འགྲོ་ལགས། ད་ལྟ་བོད་རིགས་ཆེད་ལས་པའི་འབྲེལ་མཐུད་ལས་གཞི་དེ་ད་ལྟ་ན་གཞོན་ནུས་པའི་ལས་གཞི་གི་ལས་གཞི་གཙོ་བོ་གསུམ་ཡོད་པ་ནང་གཅིག་ཆགས་བསྡད་ཡོད་རེད། སྔོན་མ་སྐྱབས་མགོན་རིན་པོ་ཆེ་གིས་ད་བཀའ་སློབ་ཡང་སེ་ཕེབས་བསྡད་ཀྱི་ཡོད་རེད་དེ་ནང་ལ་ཡང་ང་ཚོ་བོད་རིགས་སློབ་སྦྱོང་མང་པོ་ཞིག་གནང་ཡོད་རེད་དཀའ་ལས་ཤུགས་ཆེན་པོ་ཞིག་བརྒྱབ་ཡོད་རེད་ཡིན་ནའི་ད་ང་ཚོ་ཆེད་ལས་པ་འདུག་ཚེ་ག་དྲུག་ན་ཆེད་ལས་པ་མི་འདུག་ཞེས་ཅིག་བཀའ་གནང་དུས་ཙམ་པ་ང་ཚོ་གི་ལས་གཞི་འདི་དཔེ་གལ་ཆེན་པོ་ཞིག་བརྩིས་བྱས་འགོ་བཙུགས་པ་རེད་ཉིས་སྟོང་བདུན་ལ་ཡ་གཙོ་བོ་ད་ཚོགས་པ་དབུ་བརྙེས་ནས་ཉིས་སྟོང་བརྒྱད་ལ་ཤུགས་བརྒྱབ་བྱས་འགོ་བཙུགས་པ་རེད་དེ་ཡིན་དུས་ཙམ་པ་ཆེད་ལས་པ་དེ་ཚོ་གི་ད་ལྟ་ཁ་སྐོང་བྱས་བྱོས་ར་ག་ད་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་ལས་རིགས་མང་པོ་ཞིག་ལ་ཆེད་ལས་པ་དགོས་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ཆེད་ལས་པ་དེ་ཚོ་ལས་རིགས་དགོས་པའི་སྐབས་ལ་ཁོ་རང་ཚོ་ལ་འབྲེལ་བ་བྱས་ནས་ཅིག་འཚོལ་གར་འགྲོ་དུས་ཙམ་པ་ཅིག་ང་ཚོའི་སྤྱི་ཚོགས་དེ་ཁ་འཐོར་བསྡད་དུས་ཙམ་པ་དཔེ་ཁག་པོ་ཅིག་ཆགས་བསྡད་ཡོད་ར་དེ་ཡིན་ནི་ད་དེ་འདྲས་ཀྱི་འབྲེལ་མཐུད་ཀྱི་ཅིག་ལས་རིམ་ཅིག་བཟོས་ཡོང་དུས་ཙམ་པ་ཁོ་ཚོ་ཚང་མ་གཅིག་གིས་གཅིག་ལ་ཕར་ཚུར་འབྲེལ་ལམ་ཡོང་བ་བྱས་དེ་ནས་ང་ཚོའི་གཙོ་བོ་ཚོགས་པའི་གི་ངོས་ནས་ལས་རིགས་མང་པོ་ཞིག་ལ་ཅིག་སྟངས་འཛིན་བྱས་ཡོང་དུས་ཙམ་པ་ཨ་ནི་སློབ་གྲྭ་ཁག་ལ་ཕྲུ་གུ་དེ་ཚོ་ལ་མདུན་ལམ་སླབ་སྟོན་བྱས་རེད། དེ་ནས་ཡང། ཅིག་གི་མཐོ་སློབ་སློབ་གྲྭ་ཐོན་འགྲོ་མཁན་དེ་ཚོ་ལ་ཡང། ལས་ཀ་འཚོལ་སྟངས་དེ་འདྲའི་སྒང་ལ་ཡང་ཁོང་ཚོ་ཕྱག་རོགས་གནང་ཡ་རེད། དེ་གི་ལན་ཡང་ལས་ཀ་སོ་སོའི་ལས་ཀ་ཕྱག་ལས་གནང་བསྡད་ས་དེ་བ་ལ་ཡང་ལས་ཀ་གི་གོ་སྐབས་གནང་ཡ་རེད། དེ་འདྲའི་བྱས་རེད་ལས་རིམ་མང་པོ་ཅིག་གི་ད་སྤྱི་ཚོགས་ཅིག་ནང་ལ་ཡང། བོད་པའི་གཞོན་སྐྱེས་དེ་ཚོའི་མིག་དཔེ་ལྟ་ཡ་ཡི་གི་ཕལ་ཆེར་ད་ལས་རིམ་ཤུགས་ཆེན་པོ་ཅིག་ཆགས་བསྡད་གི་འདུག་བསམ་གི་འདུག་དེའི་སྒང་ལ་ཡང་ཨ་ནེ། ཅིག་གི་ཁོ་རང་ཚོ་ཕར་ཚུར་ངོ་ཤེས་བསྡད་དུས་ཙམ་པ་སྤྱི་ཚོགས་ནང་ལ་ཡང་ཆེད་ལས་པ་ཁོ་རང་ཚོ་རང་གི་སོ་སོ་གི་སྤྱི་ཚོགས་ནང་ག་རེ་ག་རེ་ཕན་ཐོགས་ཡས་འདུག་དེ་འདྲས་ཀྱི་བསམ་ཚུལ་བརྗེ་ལེན་བྱས་ནས་ཡང་ལས་རིམ་གསར་བ་འདྲས་བཟོས་ཐུབ་ཡས་ཀྱི་ཞིག་ཕན་ཐོགས་མང་པོ་ཞིག་མཐོང་གི་འདུག་ལགས་འོང། ཨང་དེ་ནས་ད་ཨང་ད་གོང་དུ་གསུངས་སོང་ད་ཨང་དེ་ན་གཞོན་ནུས་སྤེལ་གྱི་ལས་གཞིའི་གི་གོ་སྒྲིག་འོག་ནས་ད་ཨང་ད GTPN ནམ་བོད་རིགས་ཆེད་ལས་པའི་འདུ་འཛོམས་དེ་ཉིས་སྟོང་བརྒྱད་ལོ་ནས་དབུ་འཛུགས་གནང་ནས་གསུངས་སོང་བྱས་ཙང་ཨང་ནི་སྐབས་སྔོན་མའི་རྒྱལ་སྤྱིའི་བོད་རིགས་ད་ཆེད་ལས་པའི་འདུ་འཛོམས་གི་ཚོགས་འདུའི་ཐོག་ནས་ཡང་གྲོས་ཆོད་ཟིན་ནས་ད་ད་ལས་དོན་གྱི་བྱེད་འཆར་ག་རེ་བསྒྲིགས་ཡོད་ན་དེ་ཚོ་ཨང་ནི་སྒྲུབ་ཐུབ་བྱུང་ཡོད་ན། ལགས་འོང། སྐབས་སྔོན་མ་དང་པོ་གཅིག་ཚོགས་དུས་ཉིས་སྟོང་བཅུ་ལ་ཡང་དྷ་རམ་ས་ལ་ལ་ཚོགས་པ་རེད་དེ་ཚོགས་དུས་ད། ལུང་པ་མ་འདྲ་བ་བཅོ་ལྔ་ནས་བོད་པའི་ཆེད་ལས་པ་བརྒྱད་ཅུ་གྱ་ལྔ་ཞིག་ཕེབས་འདུག་གཙོ་བོ་རྒྱ་གར་ནས་ཆེད་ལས་པ་མང་པོ་ཅིག་བྱས། དེ་ཕེབས་རྗེས་ནས་སྐྱབས་མགོན་རིན་པོ་ཆེའི་དྲུང་དུ་ཡང་མཇལ་ཁ་ཞུ་ཡས་གོ་སྐབས་བྱུང་ཤག་དེ་ཡིན་དུས་ཙམ་པ་ད་ལྟ་ཤེས་ཡོན་རེད། ཡང་རྒྱལ་སྤྱིའི་འབྲེལ་ལམ་རེད། དེ་ནས་ཡང་ཁོང་ཚོ་ཚོང་ལས་སྒང་ལ་རེད། དེ་འདྲས་མང་པོ་ཅིག་སྒང་ལ་གྲོས་བསྡུར་གནང་བཞག། དེ་གྲོས་བསྡུར་གནང་ནས་ནི་གྲོས་འཆར་མང་པོ་ཞིག་བཞག་གྲོས་འཆར་དེ་རྣམས་ལ་གཙོ་བོ action plan ལབ་ནས་ང་ཚོས་བྱེད་ཐུབ་པ་ག་རེ་ག་རེ་འདུག་ལབ་ནས་དེ་གི་ཕར་བང་རིམ་རབ་དང་རིམ་པ་བསྒྲིགས་ནས་ཨ་ནི་ལས་རིམ་མང་པོ་ཞིག་བསྒྲིགས་ཐུབ་པ་རེད་ཨ་ནི་དེའི་ཆེད་ཅིག་ད་ལྟ་ན་སློབ་གྲྭ་ཁག་ལ་ཡང་ཕར་ཆེད་ལས་པ་དངོས་སུ་ཕར་འགྲོ་བྱས་ཕྲུ་གུ་མཉམ་དུ་གཅིག་དང་གཅིག་གི་བསམ་ཚུལ་བརྗེ་ལེན་སྐད་ཆ་བཤད་ཡ་དེ་འདྲ་གྱི་གོ་སྐབས་ཅིག་མུ་མཐུད་ནས་ད་ད་ལྟ་བར་དུ་འགྲོ་བསྡད་ཡོད་རེད། ལོ་ལོ་ལྟར་དེ་འདྲའི་བྱས་འགྲོ་ཡས་ཀྱི་ལས་རིམ་ཅིག་མུ་མཐུད་ནས་འགྲོ་བསྡད་ཡོད་རེད་དེའི་སྐབས་སུ་ནས་བྱུང་རྗེས་འདི་ནས་ཡང་ཆེད་ལས་པ་མང་པོ་ཅིག་ཡང་ད་ད་མཐོ་སློབ་ཁག་ཡང་ད་ད་རྒྱ་གར་མཐོ་སློབ་མང་པོ་ཅིག་ལ་བོད་པ་ཚོ་མཐོ་སློབ་འགྲིམས་བསྡད་ཡོད་རེད་དེ་གིས་ཡང་ས་གནས་མང་པོ་ཅིག་ལ་ཡང་ཆེད་ལས་པ་ཚོ་ཕར་དངོས་སུ་ཕེབས།

དེ་དུས་ད་ཨ་དེ་འདྲས་སྒང་ལ་དེ་བྱས་ནས་ཡང་ད་ལྟ། སླར་ཡང་ང་ཚོས་དེ་ལ་ལོ་བཅོ་གསུམ་རྗེས་ལ་ཚུར་ཚོགས་ཡོང་དུས་ཙམ་པ་ཡང་ཁོང་ཚོའི་གི་ལས་རིམ་དེ་ཤུགས་ཆེར་བཏང་ཡ། དེ་ནང་ན་ཡང་ཚོགས་མི་དང། དམིགས་བསལ་ཕྱག་ལས་གནང་ཡའི་ཚོགས་མི་བསྐོས་ཐུབ་ཡ། དེ་འདྲས་ཀྱི་ཡང་ལས་རིམ་དེ་ཤུགས་ཆེར་བཏང་ཡ་ཀྱི། ད། གྲུབ་འབྲས་མ་བཟོས་ནས་དེ་འདྲས་ཅིག་ཐོན་འདུག་བསམ་གྱིས་ལགས་འོང། ཨོ་ལགས་ལགས་སོ། དེ་ནས་ད། ད་ན་གཞོན་ནུས་སྤེལ་ལས་གཞི་དེས་རྒྱལ་སྤྱིའི་བོད་རིགས་ཀྱི་ཆེད་ལས་པ་ཚོའི་གསར་གཏོད་ཀྱི་ལས་འཆར་ལ་རོགས་རམ་ག་འདྲས་གནང་ཐུབ་ཡོད་ན།
ལགས་འོང། ཁོང་རང་ཚོ་གིས་ད་ད་ལྟ་གསར་གཏོད་ཀྱི་ལས་རིམ་དེ་ལ་སྔོན་མ་ང་ཚོ Entrepreneurship Fund ལབ་ནས་ཁོང་རང་ཚོ་གིས་ཡང་ཆེད་ལས་པ་གི་ལས་རིམ་གསར་བ་ཅིག་འགོ་འཛུགས་ཡོང་དུས་ཙམ་པ་ང་རང་ཚོ་གི་ཚོགས་པའི་ངོས་ནས་དམིགས་བསལ་གྱི་ཁོང་རང་ཚོ་ལ་དོ་སྣང་བྱས་ནས་ཡང་ཆེད་ལས་པ་གཞན་པ་དེ་ཚོ་ལ་འབྲེལ་བ་བྱས་དེ་འདྲས་ཀྱི་བྱས་ཀྱི་གོ་སྐབས་སྔོན་མ་མང་པོ་བྱུང་ཡོད་རེད་གཅིག་སྔོན་མ་ང་ཚོ་ཡང་ལྡི་ལི་ལ་རྐང་འཁོར་སྐོར་བ་རྒྱག་ཡག་གི་ཡང་གཟའ་ཉི་མ་ལ་དེ་འདྲས་ཀྱི་ཡང་ལས་རིམ་སྤེལ་མཁན་ཅིག་བྱུང་རེད་དེ་ནས་ཡང་ཆེད་ལས་པ་གཞིས་ཆགས་དུ་བ་ལ་ཡང་ཅིག

ཟེར། སླར་ཡང་བོད་མིའི་སྤྱི་ཚོགས་ནང་ལ་ད་ཆེད་ལས་པ་མང་པོ་ཞིག་ཡོད་རེད་དེ་ལས་བོད་མིའི་སྤྱི་ཚོགས་ཁྲོད་ཆེད་ལས་པའི་མི་འདང་བའི་ཆ་ག་རེ་ཡོད་ན་དགོངས་ཀྱི་ཡོད་ན། ལགས་འོང་འདི་ཕལ་ཆེན་ད་མི་འདང་བ་ཆ་ལབ་ན་ངས་ཡང་འདི་འདང་གི་མི་འདུག་ཕི་འདང་གི་མི་འདུག་ཟེར་ནས་ཡང་ངས་ཁ་ཐུག་ཞུ་ཐུབ་པ་མི་འདུག་གང་ཡིན་ཟེར་ན་ང་ཚོའི་སྤྱི་ཚོགས་དེ་དཔེ་རྒྱ་ཆེན་པོ་བྱས་ཨ་ནི་ད་མང་པོ་བྱས་སྔོན་མ་ཡིན་ན་རྒྱ་གར་ལ་ཤུགས་ཆེན་པོ་བྱས་དུས་ཙམ་པ་ང་ཚོས་དེ་ཅིག་ཆེད་ལས་པ་ག་རེ་ཡོད་ན་ཅིག་བཤད་ཐུབ་ཡ་ལས་སླ་པོ་རེད་ཞུས་ཏུ་བ་ད་དེང་སང་ཕྱི་རྒྱལ་ཁག་ད་དེ་འདྲས། ག་ས་ག་ལ་ཡོད་པའི་རྐྱེན་གྱིས་ཡང་ཆེད་ལས་པ་མང་པོ་ཅིག་འབྲེལ་བ་མཐུད་མཐུད་ཐུབ་ཡ་དཀའ་ལས་ཁག་པོ་བྱས་སྤྱི་ཚོགས་དང་ཐག་རིང་པོ་ཆགས། དེ་འདྲའི་ཆགས་དུས་ཙམ་པ་ཆེད་ལས་པ་མ་འདང་བ་ཆ་དེ་ད་ལྟ་ཕལ་ཆེན་ཞུ་ཐུབ་པ་མི་འདུག་ཡིན་ནའི་ད་ང་ཚོས་ད་ལྟ་ཆེད་ལས་པ་ལྔ་བཅུ་གཅིག་ད་ལྟ་ཏཱ་ལའི་བླ་མ་མཐོ་སློབ་ལ་སྐོང་ཚོགས་བྱེད་པའི་སྐབས་སུ་ཆེད་ལས་པ་ཧང་སངས་ཡ་གི་ལས་རིགས་སྤྱི་དང་ད་ང་ཚོ་གི་ཡིན་ནའི་གསར་བ་ཤེས་ཡོན་དང་དེ་འདྲས་ཀྱི་ཚོང་རིགས་རེད། ཡང་ན་ད་གསར་འགྱུར་བཀོད་སྒྲིག་རེད། དེ་ནི་རི་མོ་རེད། གང་ཅིའི་ཐོག་ལ་ཡང་ཕལ་ཆེན་ཆེད་ལས་པ་མ་འདང་བ་གང་མི་འདུག་བསམ་བསམ་འདྲ་བོ་ཞིག་དེ་འདྲས་བྱུང་སོང་དེའི་སྒང་ལ་ད་ལྔ་བཅུ་ཞུ་དུས་ཙམ་པ་ད་ད་ནས་རྒྱ་གར་ལྷོ་ཕྱོགས་ཡོངས་ལ་སྐོར་ལ་ང་ཚོ་ཕལ་ཆེན་ཉིས་བརྒྱ་སུམ་བརྒྱ་ཅིག་གི་ཆེད་ལས་པ་མ་འདྲ་ཅིག་ཡོད་པ་ང་ཚོས་ཀྱིས་ད་ཕལ་ཆེན་ཚོད་དཔག་འདྲ་བོ་ཞིག་བྱེད་བསྡད་ཡོད་དེ་ཡིན་ཙང་ད་བོད་པའི་སྤྱི་ཚོགས་རང་ནང་ལ་ད་ཆེད་ལས་པ་ཕལ་ཆེན་མ་འདང་བ་ཆ་ཕལ་ཆེན་ཡོད་མ་རེད་དྲན་གྱི་འདུག་ཡིན་ནའི་ད་སྣེ་ཁ་ཁ་ཤས་ཁ་ཤས་ལ་ཡང་ཕལ་ཆེན་ཡོད་སྲིད་པ་རེད་ཡིན་ནའི་ང་ཚོས་དེ་ཞུ་ཚོད་ཐུབ་པ་མི་འདུག་ལགས་འོ། ལགས་སེ། ཨ་ནི་ད་འདི་ངའི་དྲི་བ་ཐ་མ་དེ་ཆགས་ཀྱི་འདུག་བྱས་ཙང་ད་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་གཉེར་བ་དང་ཨ་ནི་བོད་རིགས་ཆེད་ལས་པའི་དབར་གྱི་ཐད་ཀར་འབྲེལ་འདྲིས་བྱས་པ་དེའི་གྲུབ་འབྲས་ཆེ་ཤོས་ག་རེ་ཐོན་གྱི་ཡོད་རེད་དགོངས་ཀྱི་ཡོད་ན།
ལགས། འོ་ད་ད་དམིགས་བསལ་ད་ལོ་ལོ་ང་ཚོས་ཀྱི་བོད་རིགས་ཆེད་ལས་པའི་འདུ་འཛོམས་དེ་ཏཱ་ལའི་བླ་མ་མཐོ་སློབ་ལ་འཚོགས་ཐུབ་པ་དེ་ཕལ་ཆེན་ད་ཧང་སངས་ཡ་གི་སྐལ་པ་བཟང་པོ་བྱུང་སོང་བསམ་གྱི་འདུག་ད་ནི་ཏཱ་ལའི་བླ་མ་མཐོ་སློབ་འདྲ་བོ་བྱེད་པ་ཡིན་ན་བོད་པའི་སྤྱི་ཚོགས་ནང་ལ་ཡང་བོད་པ་རང་གི་ཅིག་མཐོ་སློབ་བཙུགས་བྱས་པ་ཐེངས་མ་དང་པོ་འདྲ་བོ་ཅིག་ཆགས་བསྡད་འདུག་དེ་ཡིན་དུས་ཙམ་པ། ཅིག་མ་འོངས་པའི་ཏཱ་ལའི་བླ་མ་མཐོ་སློབ་ཀྱི་ཅིག་གི་མདུན་ལམ་དེ་དཔེ་ཤུགས་ཆེན་པོ་ཅིག་རེད་དོ། འདིས་ང་ཚོས་ད་ལྟ་ཆེད་ལས་པ་ལྔ་བཅུ་ལྷག་གིས་དངོས་སུ་མཐོང་ཐུབ་དངོས་སུ་ཁོ་ཚོ་གི་འབྲེལ་བ་བྱུང་ཐུབ་པ་བྱུང་བ་དེ་དཔེ་ཡག་པོ་ཅིག་བྱུང་སོང་བསམ་གྱི་འདུག་དེ་མིན་པར་ད་ལྟ་ཏཱ་ལའི་བླ་མ་མཐོ་སློབ་ཀྱི་སློབ་ཕྲུག་ཁག་མང་པོ་ཅིག་མཉམ་དུ་ཁོ་ཚོ་ཉི་མ་ཕྱེད་ཀ་གཅིག་གང་ཟག་སློབ་ཕྲུག་རེ་རེ་གཉིས་རེ་མཉམ་དུ་སྐད་ཆ་བཤད་ཡ་གི་གོ་སྐབས་ཆུ་ཚོད་གཉིས་ཤིག་བྱུང་བ་རེད་དེའི་ནང་ལ་བསམ་ཚུལ་བརྗེ་ལེན་དང་འབྲེལ་མཐུད་ཡོང་ཡ་དང་དེ་འདྲས་ཀྱི་གོ་སྐབས་བཟང་པོ་དཔེ་བྱུང་སོང་བསམ་གྱི་འདུག་དེའི་སྒང་ལ་འདི་འདུ་འཛོམས་འདི་ག་ལ་ང་ཚོ་སློབ་ཕྲུག་བཞི་བཅུ་ལྷག་ཞིག་ལ་དང་བླངས་ཀྱི་གོ་སྐབས་ཅིག་གནང་ཡོད་རེད་དེ་ཡིན་དུས་ཙམ་པ་ཁོ་རང་ཚོ་ལ་ཕལ་ཆེན་ད་མཐོ་སློབ་ནང་ལ་དེ་འདྲའི་ཅིག་གི་གོ་སྐབས་ཕལ་ཆེན་ང་ཚོས་དུས་ཚོད་དུས་ཚོད་ལ་བསྐྲུན་ཐུབ་ཡ་དཀའ་ལས་ཁག་པོ་ཞིག་རག་རེད་དོ། དེ་གི་དཔེ་སྐལ་བ་བཟང་པོ་ཅིག་བྱུང་སོང་བསམ་གྱི་འདུག་ང་རང་ཚོ་ད་མཐོ་སློབ་གྲྭ་བ་ཡིན་པ་ཡིན་ནའི་ཆེད་ལས་པ་ཡིན་པ་ཡིན་ནའི་ཚང་མ་མཉམ་དུ་མཉམ་རུབ་བྱས་གཅིག་གིས་གཅིག་ལ་ཧ་གོ་ཡ་དེ་དཔེ་གལ་ཆེན་པོ་རེད་དོ། ཧ་གོ་བ་ཡིན་ན་ད་ང་ཚོས་གི་ད་ལྟ་ཆེད་ལས་པའི་འདུ་འཛོམས་ཀྱི་བསམ་ཚུལ་དེ་ག་རང་ལ Connect Strengthen Collaborate ལབ་ནས་ང་རང་ཚོ་གི་ཕར་ཚུར་འབྲེལ་བ་ཅིག་མཐུད་ཚར་ན་ང་ཚོས་ཅིག་འབྲེལ་བ་དེ་ཟབ་མོ་ཆགས་འདུག་འདུག་ཟབ་མོ་ཆགས་འདུག་ན་ང་ཚོ་སྤྱི་ཚོགས་ནང་ལ་ག་འདྲའི་རོགས་པ་བྱེད་དགོས་འདུག་སོ་སོ་གཅིག་པོ་གིས་ལས་རིམ་ཁ་ཤས་ཡོང་ཐུབ་ཡ་མི་འདུག་མཉམ་དུ་རོགས་པ་བྱེད་དགོས་འདུག་ལ་ཡ་བྱོས་རོགས་དེའི་གི་བསམ་ཚུལ་དཔེ་ཤུགས་ཆེན་པོ་བྱུང་སོང་བསམ་གི་འདུག་ལགས་འོང།
ལགས་སེ་དེ་ནས་ཚེ་འཕེལ་ལགས་དེ་རིང་ཁྱེད་རང་གི་དུས་ཚོད་བཏོན་བྱས་ལེ་ཚན་དེའི་ནང་ལ་ང་ཚོའི་གསན་མཁན་རྣམ་པ་ཚོ་ལ GTPN ཞེས་པའི་རྒྱལ་སྤྱིའི་བོད་རིགས་ཆེད་ལས་པའི་ལས་གཞི་དེའི་སྐོར་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་བཀའ་དྲིན་ཆེ་ཞུས་པ་དང་སྦྲགས་ལེ་ཚན་དེ་ད་ག་ཙམ་ཞིག་ཡིན། ལགས་འོང་ཐུགས་རྗེ་གནང། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་དེ་ན་གཞོན་ནུས་སྤེལ་ལས་གཞི་ཚོགས་པའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་ང་མཁའ་འགྲོ་གཡང་འཛོམས་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཀོ་བིད་བཅུ་དགུའི་ཏོག་དབྱིབས་རིམས་ནད་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བློ་འཚབ་བྱ་དགོས་པའི་རྒྱལ་སྤྱིའི་འཕྲོད་བསྟེན་གནས་བབ་ཛ་དྲག་ཅན་ཞིག་མིན་པ་གསལ་བསྒྲགས་གནང་ཡོད་པ་ལྟར། ཀོ་བིད་བཅུ་དགུའི་ཏོག་དབྱིབས་རིམས་ནད་འབྱུང་རྐྱེན་དང་ཁྱབ་གདལ་སྟངས་འཛིན་བྱ་ཕྱོགས་སོགས་དང། འཛམ་གླིང་མི་དམངས་ཀྱི་འཕྲོད་བསྟེན་ལ་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་སྐོར། ནད་ཡམས་དཔྱད་ཞིབ་པ་སྨན་པ་རྣམ་རྒྱལ་ལྷ་དབང་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ད་ད་ལྟ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། དེའི་ལོ་མཇུག་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་པ་འདི་ལ་ཁ་ཕྱོགས་འགྱུར་གྱི་ཡོད་རེད་དེ་ཡིན་ནས།

རྣམ་རྒྱལ་ལྷ་དབང་ལགས་ཡིན་ན་དེ་སྔ་ནས་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཏོག་དབྱིབས་རིམས་ནད་འདི་བྱུང་བའི་གནས་དུས་བཟུང་ནས་བྱུང་ད་ལྟ་ཅིག་ནད་ཡམས་འདི་རིམ་པ་འགྱུར་བ་ཕྱིན་པའི་གི་འགྱུར་ལྡོག་གི་ཁྲོད་ལ་ཅིག་ང་ཚོ་རླུང་འཕྲིན་ཁང་ལ་འདི་འདྲའི་གནད་དོན་དང་འབྲེལ་བའི་གི་བཀའ་མོལ་དང་མང་པོ་ཅིག་གླེང་སློང་བྱུང་ཡོད་རེད་ཨ་ནི་ད་རེས་ཨམ་ཆི་ལགས་ང་ཚོའི་ལེ་ཚན་ནང་ཕེབས་པ་ཐོག་མ་དེ་ཐུགས་རྗེ་གནང་ཞུས་པ་དང་ཨ་ནི་ངའི་དྲི་བ་དང་པོ་དེ་ད་ད་ད། སྤྱི་བཏང་ནས་རྒྱལ་སྤྱིའི་ནང་ལོགས་ལ་ཏོག་དབྱིབས་རིམས་ནད་བཅུ་དགུ་དེ་བྱུང་བའི་གི་དུས་ཚོད་འདིའི་སྐབས་སུ་དམིགས་བསལ་གྱི་དབྱིན་སྐད་ཐོག་ནས་ད་ཚིག Pandemic། ཡོངས་ཁྱབ་རིམས་ནད། རེད་ད་བོད་སྐད་ནང་ལ་ཐད་སྒྱུར་བྱས་པ་ཡིན་ན་རྒྱ་ཁྱབ་བྱུང་བའི་གི་ནད་ཡམས་ཅིག་ལ་གོ་བསྡད་ཀྱི་འདུག་ད་ལྟ་ཨམ་ཆི་ལགས་ད་གཞི་རྩའི་གི་འདི་འདྲའི་ཐོག་ལ་ཅིག་ཉམས་མྱོང་རེད་སློབ་སྦྱོང་ཅིག་མང་པོ་གནང་ཡོང་དུས་ཐོག་མར་དེའི Pandemic ད་ཚིག་འདི

ཐོག་མར་ནད་ཡམས་འདི་རྒྱ་ནག་ནང་ལ་ཁྱབ་པའི་སྐབས་སུ་ནད་ཡམས་འདི Epidemic བྱས། རྗེས་ལ་ཅིག་རྒྱལ་སྤྱིའི་ཁྱོན་ཡོངས་ནང་ལོགས་ལ་ཁྱབ་པའི་སྐབས་སུ་འདི་ལ Pandemic བྱས། དེ་འདྲ་ཞུས་ན་འགྲིག་གོ་རེད། རེད་རེད་ད་ག་རང་རེད་ལགས་འོང། ལགས་འོང། ད་དེ་ནས་ང་ཚོ Covid གི་ནད་ཡམས་འདིའི་ད་ཐད་ཀར་གྱི་བཀའ་འདྲི་ཞུ་ཡའི་ཐོག་མ་དེ་འདི་ཡིན་ད་ད་ཨམ་ཆི་ལགས་ད་ད། འདས་པའི་ལོ་གསུམ་ནང་ལོགས་ལ་ཏོག་དབྱིབས་རིམས་ནད་དང་འབྲེལ་བའི་ཀྱི་ནད་ཡམས་བཅོས་ཐབས་རེད་ཅིག་ད་སོ་སོའི་ངོས་ནས་གནང་དགོས་ཡག་གི་རིམ་པ་མང་པོ་ཅིག་ཨེམ་ཆི་ཁག་རེད་ད་ག་ནང་བཞིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་གཏན་འབེབས་བྱས་པའི་ཀྱི་ལས་རིམ་མང་པོ་ཅིག་ཡོད་རེད། ཏོག་དབྱིབས་རིམས་ནད་འདི་ད་ལྟའི་དུས་ལ་ཡང་ད་ཅིག་ནད་ཡམས་འདི་ཕོག་ས་འདི།

ནུས་སྟོབས་ཀྱི་རྐྱེན་གྱིས་ན་ཚ་ཤུགས་ཆེན་པོ་མ་ཡོང་བ་དང་ཡང་ན་ནད་རྟགས་དེ་འདྲ་མ་ཐོན་པར་ཡོང་སྲིད་རེད་ད། དགུང་ལོ་བགྲེས་པ་ཚོ་གཅིག་བྱས། ཡང་སྤུ་གུ་ཆུང་ཆུང་ཚོ་གཉིས་བྱས་ཁོ་རང་ཚོའི་གཟུགས་པོའི་གི་ནང་ལ་སྟོབས་ཅིག་རེད་པ Immune System ལབ་མཁན་དེ་ཤུགས་ཆེན་པོ་ཞེ་དྲག་མེད་དུས་ཁོ་རང་ཚོ་ལ་ན་ཚ་དེ་ཕོག་ལས་སླ་བ་བྱས་ཕོག་པ་ཡིན་ན་ཡང་ན་ཚ་དེ་ཛ་དྲག་པོ་ཆགས་ཡག་ལས་སླ་བ་བྱས་ཡང་དེ་གྲོངས་འགྲོ་ཡག་བསྟན་ཚེ་ཀྱང་ཁོ་རང་ཚོ་ལ་མང་ཡོང་རེད་བྱས་ཙང་དེ་ཚོ་གཅིག

འཛམ་གླིང་གི་འཕྲོད་བསྟེན་སྒྲིག་འཛུགས་རེད་ད་ག་ནང་བཞིན་ཨེམ་ཆི་ཁག་རེད། མང་པོ་གཅིག་གིས་ནད་ཡམས་འདི་ཕོག་དང་མ་ཕོག་གི་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Symptoms ནད་རྟགས་མང་པོ་གཅིག་སྐོར་ལ་དེ་འདྲའི་སོ་སོའི་ངོས་ནས་ཚོད་དཔག་བྱེད་ཐུབ་ཡས་གསུངས་ཡོད་རེད། ད་ལྟའི་ཆར་ལ་ཡིན་ན་ནད་རྟགས་དེ་ཚོ་ལ་འགྱུར་བ་ག་རེ་ཕྱིན་ཡོད་རེད་ནད་རྟགས་ཆ་ཚང་གཅིག་རང་འཇགས་རང་བསྡད་ཀྱི་ཡོད་ན་དེའི་མཉམ་དུ་གཅིག་སོ་སོ་ལ་ནད་རྟགས་དེ་འདྲ་ཐོན་པ་ཡིན་ན་ཡང་སོ་སོའི་ངོས་ནས་ད་དབྱིན་སྐད་ཐོག་ནས Testing བརྟག་དཔྱད་བྱེད་ཅོ་ར་དེའི་ནད་ཡམས་དེ་ཡོད་དང་མེད།

ག་རེ་རྐྱེན་རེད་བསམ་ན། ན་ཚ་མང་པོ་ཞེ་པོ་ཅིག། འབུ་འདིས་ཡོང་གི་འདུག JN1 འདི་གིས་བྱས་ཙང་ང་ཚོས་དེ་ཙམ་གྱིས་དོ་སྣང་བྱེད་དགོས་འདུག་ཟེར་གི། འདི་འདྲ་ཆགས་འདུག་ད་འདི་གིས་ན་ཚ་འདི་ན་ཚར་བའི་མཇུག་ལ། ནད་རྟགས་འདི་ག་འདྲས་ཡོད་མེད་ལ་བལྟས་ཏེ་ནད་འབུ་གསར་པ་འདི་གི་ནད་རྟགས་གསར་པ་འདི་འཁྱེར་ཡོང་གི་འདུག་མི་འདུག་བརྟག་དཔྱད་བྱས་ཡོང་དུས་ང་ཚོས། འདིའི་ནད་རྟགས་འདི་མང་ཆེ་གཅིག་པ་རེད་བྱས་ག་ཚ་སྔོན་མ། ནད་རྟགས་ནང་བཞིན་གཅིག་ཆམ་པ་བརྒྱབ་ཡས་རེད། གློ་བརྒྱབ་ཡས་རེད།

བྱེད་ཡས་ཀྱི་ཐབས་ལམ་འདི་དག་སྤྱོད་བྱས་ད་ལྟ་ད་ལྟ་ནད་འབུ་འདི་ཀྱི་གཟུགས་དབྱིབས་བརྗེ་པོ་བརྒྱབ་བྱས་ནད་འབུ་གསར་ཤོས་དེ JN1 འདིའི་ཐོག་ལ་ཡ་ད་ལྟ་ཨེམ་ཆི་ལགས་ཀྱིས་རོབ་ཅིག་གསུངས་སོང། འདི་མཉམ་དུ་ད་ལྟ་ཨེམ་ཆི་ལགས་ཀྱིས་ད་ནད་ཡམས་འདི་ཚོ་ཀྱི་ད་ལྟ་ནད་རྟགས་མང་ཆེ་གཅིག་གཅིག་པ་རང་ཆགས་བསྡད་ཀྱི་ཡོད་པ་གསུངས་ཀྱི་འདུག་དེ་མཉམ་དུ་ངས་དྲི་བ་གཅིག་འདི་མང་པོ་གཅིག་གིས་འདི་ཐེ་ཚོམ་དང་ད་ལྟ་དོགས་པ་ཞིག་གཅིག་ཆགས་བསྡད་ཀྱི་འདུག། དེ་སྔ་ཏོག་དབྱིབས་རིམས་ནད་བྱུང་བའི་སྐབས་སུ་གལ་སྲིད་སོ་སོ་ལ་གང་ཟག་ཅིག་ལ་ནད་ཡམས་འདི་ཕོག་པ་ཡིན་ན། Covid Positive། དོན་པ་ཡིན་ན། རང་བཞིན་གྱིས་སོ་སོའི། ནང་ནང་ལོགས་ལ་སོ་སོ་གཅིག་པུ་བསྡད་ཡས་དང་མིའི་མཉམ་དུ་འབྲེལ་བ་མ་བྱེད་ཀྱི། སྒྲིག་གཞི་རེད་འདི་འདྲ་ཅིག་གཏན་འབེབས་བྱུང་བ་རེད་པ་འདི་འདྲ་བྱེད་མཁན་ཡོད་རེད་བྱས་ད་ད་ལྟ་ཆར་ལ་གལ་སྲིད། སོ་སོའི་ལུས་པོ་ནང་ལོགས་ལ་ཏོག་དབྱིབས་ཀྱི་ནད་འབུ་གསར་པ་འདི Positive ཐོན་པ་ཡིན་ན། ད་ག་རང་བྱེད་དགོས་ཀྱི་རེད།

དེའི་མཇུག་གུ་ལ་ཨ་ནི་སྔོན་འགོག་གི་ཁབ་ཐོན་ཚར་བའི་མཇུག་གུ་ལ་མི་མང་ཆེ་ལ་སྔོན་འགོག་ཁབ་ཅིག་རག་བསྡད་ཡོད་རེད་པ་དེའི་རྐྱེན་གྱིས་ཨ་ནི་ང་ཚོ་ན་ཚ་དེ་དཔེ་ཉུང་རུ་ཞེ་པོ་ཕྱིན་པ་རེད་པ་དེ་ང་རང་ཚང་མས་མཁྱེན་བསྡད་ཡོད་རེད་ད་ད་ལྟའི་ཆ་ནས་ག་རེ་ཧ་གོ་དགོས་རེད་ཞུས་པ་ཡིན་ན་སྔོན་འགོག་གི་ཁབ་དེ་གི་ནུས་པ་དེ་མི་ཚེ་ལྷག་གི་ཡོད་མ་རེད་དེ་ཟླ་བ་དྲུག་བརྒྱད་ནང་ལ་ཡང་སྔོན་འགོག་གི་ནུས་པ་དེ་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་འགྲོ་བསྡད་ཡོད་རེད།

ལའོ། ད་ད་ཨམ་ཆི་ལགས་ཀྱིས་ནད་ཡམས་འདི་གཅིག་ཡོད་པ་གཅིག་དང་ད་ལྟ JN1གྱི་ཁྱད་ཆོས་གཅིག་འདི་ཁོ་འགོས་བདེ་པོ་ཞེ་པོ་ཅིག་ཡོད་རེད་གསུང་གི་ཡོད་དུས། ད་ལྟ་སྔོན་འགོག་སྨན་ཁབ་འདིའི་སྐོར་བཀའ་མོལ་ཞུས་སོང་སྔོན་འགོག་སྨན་ཁབ་འདི་ཡིན་ན་ཏོག་དབྱིབས་རིམས་ནད་འདི་གཅིག་ད་ཕོག་པ་ཡིན་ནའི་སོ་སོའི་གི་ཚེ་སྲོག་ལ་གཅིག་ཉེན་ཁ་མ་བཟོ་བའི་ཐོག་ལ་ཕན་ཐོགས་ཆེན་པོ་གཅིག་ཡོད་པ་གཅིག་དང་དེ་ག་ནང་བཞིན་འདས་པའི་ལོ་ག་ཤས་ནང་ལོགས་ལ་གཅིག COVID། གི་ཏོག་དབྱིབས་རིམས་ནད་འདི་ཕོག་པ་ཡིན་ན་ཡང་ཅིག་འདི་གི་བཅོས་ཐབས་རེད་ད་སྨན་བཅོས་ཆེད་དུ་སྨན་གྱི་རིལ་བུ་དེ་འདྲ་གསར་པ་མང་པོ་ཅིག་ཐོན་ཡོད་པ་རེད Paxlovid རེད་དེ་ག་ནང་བཞིན་འདིའི་སྔོན་ལ Molnupiravir གྱི་སྨན་མང་པོ་ཅིག་ཐོན་ཡོད་པ་རེད་ད་ལྟའི་ཆ་ལ་ཨམ་ཆི་ལགས་ད་གལ་སྲིད་ཏོག་དབྱིབས་རིམས་ནད་འདི་ཕོག་པ་ཡིན་ན་སྨན་དེ་ཚོ་བཅོས་བྱས་ཡང་ན་ཚ་ཁོ་སིང་ཅིག་དྲག་ཡས་ཀྱི་གནས་སྟངས་ཡོད་རེད་པས།

ལའང་ད་ལྟ་ཏོག་དབྱིབས་རིམས་ནད་ཀྱི་གནས་བབ་དེ་ག་འདྲས་ཡོད་མིན་དེ་ད་དཔྱད་པ་བྱེད་ཡས། སྒྲིག་འཛུགས་གཙོ་བོ་དེ་ད་ལྟ World Health Organization འཛམ་བུ་གླིང་གི་འཕྲོད་བསྟེན་སྒྲིག་འཛུགས་དེ་ཆགས་སྡོད་ཀྱི་ཡོད་རེད། དེའི་མཉམ་དུ་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག་སྨན་དང་འབྲེལ་བ་ཡོད་པའི་གི་ཚན་རིག་རེད་ཚན་རིག་པ་རེད་དེ་ག་ནང་བཞིན་ཅིག་ཨམ་ཆི་ཁག་ཆགས་སྡོད་ཀྱི་ཡོད་རེད་ད་ཨམ་ཆི་རྣམ་རྒྱལ་ལྷ་བ་ལགས་ཡིན་ནའི་ཨམ་ཆི་ཅིག་ཡིན་པའི་ཆ་ནས་ཅིག་རྒྱལ་སྤྱིའི་ནད་ཡམས་དང་འབྲེལ་བ་ཡོད་པའི་ཐོག་ལ་ཐུགས་སྣང་ཆེན་པོ་གནང་གི་ཡོད་དུས། ཁ་སང་ར་ཐང་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ལ། ད་འཛམ་བུ་གླིང་ནང་ལོགས་ལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་བའི་སྤྱི་ཟླ་བཅུ་གཅིག་ཚེས་བཅུ་དགུ་བར་དུ། ཏོག་དབྱིབས་རིམས་ནད་ཕོག་མཁན་མི་ས་ཡ་བདུན་བརྒྱ་བདུན་ཅུ་དོན་གཉིས་དང་དེ་ག་ནང་བཞིན་གཅིག་ནད་ཡམས་འདིའི་གི་འོག་ལ་འཛམ་བུ་གླིང་ནང་ལོགས་ལ་འདས་གྲོངས་ཕྱིན་པ་མི་ས་ཡ་དྲུག་ཅིག་དེ་འདྲའི་གྲངས་འབོར།